དེ་རིང་གི་ལས་རིམ་ཁག་ཐོག་མ་ཡིན་ན་ཀིརྟི་དགོན་པ་གི་དགེ་འདུན་པ་བློ་བཟང་ཐབས་མཁས་ལགས་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང། འདི་ལོ་བོད་ལུགས་ལོ་གསར་གྱི་ཉི་ཤུ་དགུ་ཆད་ཡོད་ནའང་ཉི་ཤུ་བརྒྱད་ཀྱི་ཉི་མ་དེ། ཉི་ཤུ་དགུའི་ཚབ་བྱས་ནས་བྱེད་སྒོ་རྣམ་གཞག་ཁག་རྒྱུན་ལྡན་ལྟར་བསྐྱངས་ན་འགྲིག་པ་གི་སྐོར། སྨན་རྩིས་ཁང་གི་སྐར་རྩིས་སྡེ་ཚན་གྱི་འགན་འཛིན་ཚེ་རིང་ཆོས་འཛོམས་ལགས་ནས་འགྲེལ་བརྗོད་གནང་གི་འདུག། མཇུག་ཏུ་གཤིན་རྗེ་གཤེད་དམར་གྱི་ཐང་ཀ་ཞིག་ཉིས་སྟོང་བཅུ་བཞི་གི་ལོ་ལ་ཨ་སྒོར་ས་ཡ་བཞི་བཅུ་ཞེ་ལྔ་ལ་བཙོང་བའི་ཐང་ཀ་དེ་དང་འབྲེལ་ལས་ཐང་ཀ་གི་སྐོར་ངོ་སྤྲོད་གནང་བ་ཞིག་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ཀིརྟི་དགོན་པ་གི་དགེ་འདུན་པ་བློ་བཟང་ཐབས་མཁས་ལགས་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་ཡོད་འདུག་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་དྲུག་པ་གི་ནང་བོད་ནང་གི་རྔ་བ་ཀིརྟི་དགོན་པ་གི་དཔེ་མཛོད་འགན་འཛིན་ཟུར་པ་དགེ་འདུན་པ་བློ་བཟང་ཐབས་མཁས་ལགས་ནས་ཕྱི་ཕྱོགས་སུ་འབྲེལ་འདྲིས་དང་བཙན་བྱོལ་གི་ནང་གི་དཔེ་དེབ་བོད་ནང་དཔར་སྐྲུན་བྱས་པའི་སྐོར་གྱི་ཉེས་མིང་གི་འོག་ཏུ་འཛིན་བཟུང་བཙན་ཁྲིད་ཀྱིས་ད་ལྟའི་ཆ་ལ་ཟླ་བ་བརྒྱད་ཙམ་འགྲོ་གི་ཡོད་ན་ར་ས་གནས་གང་དུ་ཁྲིད་ཡོད་མེད་དང་བཙོན་འཇུག་ཁྲིམས་ཐག་བཅད་ཡོད་མེད་སོགས་ཀྱི་ཞིབ་ཕྲ་གི་གནས་ཚུལ་གང་ཡང་ཤེས་རྟོགས་མེད་པར་ཆགས་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། གོང་གི་གནས་ཚུལ་མཁོ་སྤྲོད་པ་ཞིག་གིས་མུ་མཐུད་བརྗོད་དོན་ལ། དགེ་འདུན་པ་བློ་བཟང་ཐབས་མཁས་ལགས་རྒྱ་ནག་གཞུང་གིས་འཛིན་བཟུང་མ་བྱས་པའི་སྔོན་ལ་ཐེངས་ཁ་ཤས་ལ་འབོད་འགུག་འདྲི་རྩད་བྱས་ཡོད་ལ། རྗེས་སུ་གློ་བུར་ཀིརྟི་དགོན་པ་གི་རང་ཤག་ཏུ་རྔ་བ་རྫོང་གི་ཉེན་རྟོག་པ་གི་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་ཡོད་པ། ཁོང་ལ་ཉེས་འཛུགས་གཙོ་བོ་ཀིརྟི་དགོན་པ་གི་དཔེ་མཛོད་འགན་འཁུར་སྐབས་ཕྱི་ཕྱོགས་ཀྱི་དཔེ་དེབ་ཁག་ཅིག་བོད་ནང་དཔར་སྐྲུན་དང་ཕྱི་ཕྱོགས་སུ་འབྲེལ་བ་བྱས་པའི་ནག་ཉེས་བཙུགས་ཡོད་པ་འགྲེལ་བརྗོད་གནང་གི་འདུག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་རྔ་བ་རྫོང་སྤྱི་བདེའི་ཉེན་རྟོག་ཁང་དུ་འབྲེལ་བ་བྱས་ཀྱང་ལས་བྱེད་ཞིག་གིས་ཁྱོད་ཚོས་ས་ཆ་གང་ཞིག་ནས་འབྲེལ་བ་བྱེད་བཞིན་གི་ཡོད། དགེ་འདུན་པ་བློ་བཟང་ཐབས་མཁས་བཙལ་འཚོལ་བྱས་ནས་དོན་དག་ག་རེ་ཡོད་དམ་ཁོང་སྒེར་ལ་འབྲེལ་བ་བྱས་ན་མ་གཏོགས་ང་ཚོ་གི་ངོས་ནས་ཁོང་ངོ་ཤེས་གི་མེད་ཅེས་འགྲེལ་བརྗོད་བྱས་འདུག། དགེ་འདུན་པ་བློ་བཟང་ཐབས་མཁས་ལགས་ནི་ཕ་ཡུལ་རྔ་བ་རྨེ་རུ་མ་རུ་ཆེན་གསུམ་པ་ནས་ཡིན་ཞིང་ཁོང་ད་ལྟའི་ཆ་ལ་དགུང་ལོ་ལྔ་བཅུ་ང་བཞི་ཡིན་འདུག་རྒྱ་ནག་གཞུང་གིས་ཡན་ཧུའེ་ཅུན་ལ་དུས་བཀག་ཕྱིར་འགྱངས་ཀྱི་སྲོག་ཁྲིམས་བཅད་པ་དང་བསྟུན་ནས་རྒྱ་ནག་དང་ཨོ་སི་ཀྲི་ཡ་ལི་ཡ་གི་འབྲེལ་བའི་འཕོ་འགྱུར་གྱི་ཚེས་གྲངས་དང་འབྲེལ་བའི་གནས་ཚུལ་ཐོན་ཡོད་གི། ཕྱི་ཚེས་ལྔ་གི་ཉིན་ཐོན་པའི་གནས་ཚུལ་ལྟར་ན། པེ་ཅིང་གི་ཁྲིམས་ཁང་ཞིག་གིས་གཟའ་ཟླ་བ་གི་ཉིན་ཨོ་སི་ཀྲི་ཡ་ལི་ཡ་གི་མི་སེར་རྩོམ་པ་པོ། ཡན་ཧུའེ་ཅུན་ལ་དུས་བཀག་ཕྱིར་འགྱངས་ཀྱི་སྲོག་ཁྲིམས་བཅད་པ་དེ་འདས་པའི་ལོ་ཤས་གི་རིང་ཡུལ་གཉིས་བར་སྡུག་ཏུ་ཕྱིན་པའི་འབྲེལ་བའི་གནས་སྟངས་ཁག་རིམ་གྱིས་བཟང་ཕྱོགས་སུ་ཡར་རྒྱས་ཕྱིན་པ་དེ་ལ་གནོད་ཚབས་ཀྱི་རང་བཞིན་དུ་འགྱུར་རྒྱུ་གི་ཉེན་ཁ་ཆགས་འདུག། ན་ནིང་གི་ཕྱི་ཟླ་བཅུ་གཅིག་པ་གི་ནང་ཨོ་སི་ཀྲུ་ཡ་ལི་ཡ་གི་སྲིད་བློན་ཨན་ཐོ་ནི་ཨལ་པ་ནེ་སི་མཆོག་རྒྱ་ནག་ཏུ་ཕེབས་པ་དེ་ནི་ཡུལ་དེའི་དབུ་ཁྲིད་ཞིག་ལོ་བདུན་གྱི་རིང་རྒྱ་ནག་ཏུ་འཚམས་གཟིགས་གནང་བ་ཐོག་མ་དེ་ཆགས་ཤིང་དེ་ཡང་ཚོང་འབྲེལ་ཆེ་གྲས་ཀྱི་རྒྱལ་ཁབ་འདི་གཉིས་ཀྱི་བར་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་ལྷོ་རྒྱ་ནག་རྒྱ་མཚོ་གི་བདག་དབང་གི་རྩོད་གཞི་མུ་མཐུད་གནས་མིན་ལ་མ་ལྟོས་པར་སྤྱི་ཡོངས་ཀྱི་ཆ་ནས་འབྲེལ་ལམ་ཡར་རྒྱས་འབྱུང་བར་རེ་ལྟོས་འཆང་གི་ཡོད་པ་ལྟར་གཤམ་དུ་ཡུལ་ཕྱོགས་གཉིས་ཀྱི་བར་ཉེ་བའི་ལོ་ཤས་ཀྱི་ནང་འཕྲད་པའི་སྔ་གཞུག་གི་འབྲེལ་བའི་བྱུང་རིམ་ལ་བལྟས་པ་ཡིན་ན། ཉིས་སྟོང་བཅུ་བཞི་ལོའི་གི་ཟླ་བ་བཅུ་གཅིག་གི་ཚེས་བཅུ་བདུན་གྱི་ཉིན Australia ཡིས་རྒྱ་ནག་དང་མཉམ་དུ་རང་དབང་གི་ཚོང་དོན་རྒྱ་ཆེན་པོ་ཞིག་ལ་གྲོས་མཐུན་བཞག་ནས་འདས་པའི་ལོ་བཅུ་ཕྲག་རིང་གི་གྲོས་མོལ་མཇུག་བསྡུས་ཤིང། ཉིས་སྟོང་བཅོ་ལྔ་ལོའི་གི་ལོ་མཇུག་ནས་དངོས་སུ་ལག་ལེན་དུ་བསྟར། ཉིས་སྟོང་བཅུ་བདུན་ལོའི་ཟླ་བ་བཅུ་གཉིས་ཀྱི་ཚེས་ལྔ་གི་ཉིན་ཨོ་སི་ཀྲི་ཡ་ལི་ཡས་རྒྱ་ནག་གི་ཤུགས་རྐྱེན་ལ་སེམས་འཚབ་བསླངས་ཏེ་ཡུལ་དེའི་ཆབ་སྲིད་ཀྱི་ནང་ཕྱི་ཕྱོགས་ཀྱི་ཐེ་ཇུས་གི་རིགས་མི་ཡོང་བའི་ཆེད་དུ་ཕྱི་གླིང་བ་གི་ཆབ་སྲིད་ཞལ་འདེབས་བསྡུ་སློང་བཀག་སྡོམ་ཁྱབ་བསྒྲགས་བྱས། ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་བརྒྱད་པ་གི་ཚེས་ཉི་ཤུ་རྩ་གསུམ་གྱི་ཉིན་རྒྱལ་ཁབ་བདེ་འཇགས་ཀྱི་སྒྲིག་སྲོལ་གྱི་འོག་ཧྭ་ཝེ་འཕྲུལ་རིག་བཟོ་ཚོང་ཁང་གི་ཨ་ལྔ་ཇི་ཞེས་པའི་བརྡ་འཕྲིན་ནང་འདྲེན་བཀག་སྡོམ་བྱས། ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བ་བཞི་པ་གི་ནང Australia ཏོག་དབྱིབས་རིམས་ནད་ཀྱི་འབྱུང་ཁུངས་ཀྱི་ཐད་ལ་རྒྱལ་སྤྱིའི་རང་བཞིན་གྱི་རྩད་ཞིབ་གནང་རྒྱུའི་ལས་དོན་ལ་རྒྱབ་སྐྱོར་གནང་བའི་རྐྱེན་གྱིས་སྐབས་དེའི་རྒྱ་ནག་གི་གཞུང་ཚབ་ཆེན་མོས་དེའི་ལན་དུ་རྒྱ་ནག་སྤྱི་དམངས་ནས Australia གི་རྒུན་འབྲུམ་གྱི་ཆང་དང་ལྦུ་ཆང་གླང་ཤ་ལྗོངས་རྒྱུ་བཅས་མཚམས་འཇོག་བྱེད་དགོས་པའི་འབོད་སྐུལ་བྱས་པ་སོགས་གང་ལྟར་རྒྱལ་ཁབ་འདི་གཉིས་ཀྱི་བར་གྱི་འབྲེལ་བར་དོ་ཕོག་རིམ་པ་བྱུང་ཡོད་ཅིང། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོ་གི་ཚེས་བཅོ་བརྒྱད་ཀྱི་ཉིན་རྒྱ་ནག་གཞུང་ཚབ་ཆེན་མོས་ཡུལ་དེའི་མཚོ་དམག་གིས་ཕྱི་ཟླ་བཅུ་གཅིག་པའི་ནང་ཉི་ཧོང་གི་ཉེ་འཁྲིས་སུ་ཨོ་སི་ཀྲི་ཡ་ལི་ཡ་གི་དམག་མི་གི་ཁ་ལོ་བ་ཞིག་རྨས་སྐྱོན་བཟོས་པའི་ཁག་འཁྲི་གཞན་ལ་བསྒྱུར་ཐབས་བྱེད་པར་ཨོ་སི་ཀྲི་ཡ་ལི་ཡས་ངོས་ལེན་མ་གནང་བ། མཐར་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་ལྔ་གི་ཉིན་པེ་ཅིང་གི་ཁྲིམས་ཁང་ཞིག་གིས་ཨོ་སི་ཀྲི་ཡ་ལི་ཡ་གི་མི་སེར་ཡིན་པ་རྩོམ་པ་པོ་ཡཱང་ཧེང་ཅུན་ལ་དུས་བཀག་ཕྱིར་འགྱངས་གི་སྲོག་ཁྲིམས་བཅད་པ་རེད་ལ་འདི་ནི་ཡང་ཧེང་ཅུན་རྒྱ་ནག་ནང་ལོ་ལྔ་གི་རིང་ང་བཙོན་འཇུག་བཀག་སྐྱིལ་དང་ལོ་གསུམ་གྱི་རྗེས་ནས་གསང་ཉུལ་བ་གི་ཉེས་འཛུགས་ཀྱི་འོག་ཏུ་གསང་སྟབས་ཀྱིས་ཁྲིམས་བཤེར་བྱས་པའི་རྗེས་ནས་བྱུང་བའི་གནས་ཚུལ་ཞིག་ཆགས་ཡོད། གོང་གི་གནས་ཚུལ་དེ་དང་འབྲེལ་ནས་གསར་འགོད་པ་སྲུང་སྐྱོབ་ལྷན་ཚོགས་ཀྱིས་རྒྱ་གཞུང་གི་བྱ་སྤྱོད་ལ་ཁ་རྡུང་བཏང་བ་དང་སྦྲགས། ཡང་ཧེང་ཅུན་གི་ཐོག་ལ་བཀལ་བའི་སྲོག་ཁྲིམས་ཕྱིར་འཐེན་གནང་དགོས་པའི་འབོད་སྐུལ་བྱས་ཡོད། འདི་ལོ་བོད་ལུགས་ལོ་སར་གྱི་ཉི་ཤུ་དགུ་ཆད་པའི་ཚབ་བ་བྱེད་སྒོ་རྣམ་གཞག་ཁག་རྒྱུན་ལྡན་གྱི་ལྟར་ཉི་ཤུ་བརྒྱད་ལ་བསྐྱངས་ན་འགྲིག་པ་སྨན་རྩིས་ཁང་གི་སྐར་རྩིས་སྡེ་ཚན་གྱི་འགན་འཛིན་ཚེ་རིང་ཆོས་འཛོམས་ལགས་ཀྱིས་གསུངས་པའི་སྐོར་གསར་འགོད་པ་བློ་བྷེ་གིས་ས་གནས་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་ཞུ།
འདི་ལོ་ཡོངས་གྲགས་བོད་རྩིས་གི་ནང་བོད་ལུགས་ལོ་སར་གྱི་ལོ་འགོ་འཛིན་སྐབས་ཉི་ཤུར་དགུ་ཕྱར་ཡོད་ནའང་ནམ་རྒྱུན་ལོ་སར་དང་འབྲེལ་བ་གི་བྱེད་སྒོ་རྣམ་བཞག་ཁག་སྟེ། དགུ་ཐུག་སྐོལ་བ་དང་དགུ་གླུད་འདོར་བ་གི་ཚུལ་དུ་ཁྱིམ་ཚང་གི་ཕྱི་ནང་གཙང་སྦྲ་བྱེད་པ། དགུ་འཆམ་དང་དགུ་གཏོར་འཕེན་པ་སོགས་ནི། བོད་ཚེས་ཉེར་བརྒྱད་གི་ཉིན་མོའི་ཞོགས་པ་ནམ་ལངས་ཀྱི་ཆ་གཉིས་པ་ནས་བཟུང་ཉི་ཤུར་དགུ་གི་ཚབ་ལ་བརྩིས་ན་འགྲིག་པ་གི་སྐོར། བཞུགས་སྒར་དུ་རྟེན་གཞི་བྱས་པའི་འགྲོ་ཕན་སྨན་རྩིས་ཁང་གི་སྐར་རྩིས་སྡེ་ཚན་གྱི་འགན་འཛིན་ཚེ་རིང་ཆོས་འཛོམས་ལགས་ནས་འགྲེལ་བརྗོད་གནང་གི་འདུག། ད་ང་ཚོས་ཀྱི་ད་གང་ཅིག་ཉི་ཤུ་དགུའི་ཀྱི་ད་བྱེད་སྒོ་རྣམ་གསུམ་འདི་གའི་ཚང་མ་ནི་ཉི་ཤུ་བརྒྱད་ལ་ཡ་བྱེད་ན་ཆོག་གི་ཡོད་རེད་ད་རྒྱུན་དུ་ཀྱི་སྐད་ཆ་མ་རེད་ད་འདས་ཀྱི་ངོ་བོར་འདི་བྱས་པ་ཡིན་ན་ལོངས་སྤྱོད་ཀྱི་ཟས་ལོངས་སྤྱོད་བ་ལ་ཡ་གཅིག་མ་ཞིག་མེད་དུས་ད་འདི་བྱེད་དུས་ཚེས་ཉི་ཤུ་དགུ་འདི་ཚུར་འཛུལ་ཚར་དུས་ཉི་ཤུ་དགུ་རང་ཉི་ཤུ་དགུ་རང་ལ་རྩིས་བྱས་བྱས་ནས་ཉི་ཤུ་དགུའི་ཀྱི་བྱེད་སྒོ་རྣམ་གསུམ་འདི་གའི་འདི་ཉི་མ་འདི་སྲུང་བརྩི་ཞུ་དགོས་རེད་བྱས་ནས་ཞུ་ཡ་ཡིན།
ཡང་ཁོང་གིས་བོད་ལུགས་ལོ་སར་ནི་མི་ཐོག་གཅིག་གཉིས་ཙམ་མིན་པར་སྔར་ནས་བོད་མི་རིགས་ཀྱི་ཐུན་མོང་མ་ཡིན་པའི་སྲོལ་རྒྱུན་གྱི་ངོ་བོ་བརྒྱུད་ནས་ཡོང་བར་བརྟེན། བོད་མི་ཚོས་སྲུང་སྐྱོབ་གནང་རྒྱུ་ནི་རྒྱུ་མཚན་ལྡན་པ་དང། ལྷག་པར་ལོ་གསར་པ་གི་ནང་བཀྲ་ཤིས་པ་དང་ཕུན་སུམ་ཚོགས་པ་ཡོང་བ་གི་རྟེན་འབྲེལ་བསྒྲིགས་པར། ཉི་ཤུ་དགུའི་ཉིན་མོར་ལོ་གཅིག་གི་འགལ་རྐྱེན་བར་ཆད་ཚང་མ་སྔོན་དུ་བརྫངས་པ་གི་ཐོག་ནས། མ་འོངས་བྱ་བ་ལམ་འགྲོའི་མདུན་བསུ་བ་གི་ཕྱིར་དུ། ཉི་ཤུ་དགུའི་ཉིན་མོའི་བྱེད་སྒོ་རྣམ་གསུམ་ཧ་ཅང་གལ་ཆེན་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་དེའི་ཉི་མ་དེ་ལ་ཡང་ལོ་གཅིག་གི་འགལ་རྐྱེན་དང་གཅིག་གི་ལྟ། གཅིག་གི་འདི་གའི་ཆ་ཚང་གཅིག་གི་ད་སྔོན་དུ་བརྫངས་པའི་ཐོག་ནས་ཨ་ནི་མ་འོངས་ཀྱི་གཅིག་གི་བྱ་བ་ཟེར་ནས་མི་འདུག་ད་ལམ་འགྲོ་ཡག་པོ་གཅིག་མདུན་བསུ་ཡག་གི་དེ་བྱེད་དུས་ད་དེའི་འགྲོ་ཕན་སྨན་རྩིས་ཁང་གིས་བོད་ལུགས་ཀྱི་ལོ་སར་ནི་བོད་ཀྱི་ཐུན་མོང་མིན་པ་གི་རྒྱལ་པོའི་ལོ་སར་གི་ངོ་བོར་བོད་ཟླ་དང་པོ་ནས་རྩིས་འགོ་བཟུང་ནས། མདུན་ལྕོག་སྟེང་འཇོག་རྒྱུའི་ལོ་ཐོ་དང་རྩིག་ངོས་སུ་སྦྱར་རྒྱུའི་ལོ་ཐོ། ལོ་ཐོ་བསྡུས་པ་སོགས་བོད་ཟླ་དང་པོ་ནས་འགོ་བཟུང་སྟེ་བཏོན་ཡོད་ནའང། སྨན་རྩིས་ཁང་གི་ལོ་ཐོ་རྒྱས་པ་དུས་འཁོར་གྱི་སྐར་རྩིས་ལུགས་ལྟར་བཟོས་ཡོད་པས། དཔལ་ལྡན་དུས་འཁོར་གྱི་དགོངས་པ་བོད་ཟླ་གསུམ་པ་ནས་ལོ་འགོ་འཛིན་ཚུལ་དེ། སྨན་རྩིས་ཁང་རང་གིས་ལག་ལེན་ངོ་མ་གི་ཐོག་ནས་ལོ་འགོ་འཛིན་པ་གི་རང་ལུགས་ཡིན་པ་འགྲེལ་བརྗོད་གནང་གི་འདུག། རེད་བ། ད་ང་ཚོས་གང་ཞེ་ན་ལག་ལེན་ངོ་མ་ཁོ་རང་འདི་བྱེད་དུས་ང་ཚོ་གང་ཅིག་གི་རྩིས་ཀྱིས་སོ་སོས་ཀྱི་རྟགས་སློང་གཏོང་མ་གཏོང་དང་གཅིག་གི་དུས་འགོ་འདི་བྱས་བྱས་ང་རང་ཚོའི་རྩིས་ངོ་བོ་ཐོག་ནས་བོད་ཟླ་གསུམ་པ་རང་བརྩིས་འུར། བོད་ཀྱི་ལོ་སར་ནི་བོད་རྒྱལ་དགུ་པ་སྤུ་དེ་གུང་རྒྱལ་གི་རིང་རྒན་མོ་བལ་མའི་ཟླ་རྩིས་ཞེས། ཟླ་བའི་དཀར་ཆའི་འཕེལ་འགྲིབ་དང་རྒྱུ་སྐར་གྱི་འཁོར་བགྲོད་ལ་བརྟེན་ནས། ལོ་འཁོར་མཚམས་ཀྱི་དུས་རྟགས་ཏེ་ལྷོ་ཁའི་ཡར་ལྷ་ཤམ་པོའི་ཁམ་སྡོང་ལ་མེ་ཏོག་ཤར་བ་དང། དཔྱིད་ཀྱི་དུས་ཆེན་གཏོང་སྲོལ་བྱུང་བ་ནི་བོད་ཀྱི་ལོ་སར་གཏོང་སྲོལ་ཐོག་མ་དེ་ཡིན་པ་དང། ཡང་དུས་རབས་བརྒྱད་པ་གི་ནང་བོད་རྒྱལ་ཁྲི་སྲོང་ལྡེའུ་བཙན་གྱི་སྐབས། བོད་ཟླ་བཅུ་གཉིས་པ་གི་ཚེས་པ་གཅིག་གི་ཉི་མ་ལོ་འགོ་འཛིན་པ་ནི། རྒྱ་ནག་གི་སོ་ནམ་ལོ་སར་དང་དུས་མཉམ་དུ་འདོད་མཁན་དང། ཕྱིས་སུ་རྒྱ་ནག་གི་ཡུལ་ཁམས་ཧོར་གྱིས་དབང་བསྒྱུར་གི་སྐབས། རྒྱ་ནག་གི་ཧུང་ལིས་དང་བོད་ཟླ་དང་པོ་དུས་མཉམ་པར་བརྟེན། བོད་ཀྱི་རྩིས་པ་ཚོས་བོད་ཟླ་ལ་ཧོར་ཟླ་ཞེས་བཏགས་ནས་ཨེ་ཤ་གི་ཡུལ་ཁམས་སྤྱི་དང་འདྲ་བར། བོད་ཀྱི་ཡུལ་གྲུ་མང་པོས་ཀྱང་ལོ་སར་གཏོང་སྲོལ་བྱུང་ཡོད་ནའང། བོད་ནང་རྩིས་ལ་མཁས་པ་ཧ་ཅང་མང་པོ་བྱོན་པ་རྣམས་གི་ལུགས་སོ་སོ་བ་ལྟར། ལོ་གསར་གྱི་ལོ་འགོ་འཛིན་ཚུལ་ཀྱང་མི་མཐུན་པ་སྣ་ཚོགས་འབྱུང་གི་ཡོད་ཅིང། འགྲོ་ཕན་སྨན་རྩིས་ཁང་ནི་ཕུག་པ་ལྷུན་གྲུབ་རྒྱ་མཚོའི་ལུགས་སོར་བཞག་ལྟར་ཕེབས་ཀྱི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་དང་པོ་གི་ཟླ་བ་གཅིག་གི་རིང་ལ་ལ་དྭགས་ས་གནས་སུ་རྒན་གཞོན་དབྱེ་བ་མེད་པར་འདོད་བློ་ཡོད་པའི་མི་རྣམས་ལ་ལ་དྭགས་ནང་པའི་ཚོགས་འདུ་དང་ལ་དྭགས་གཙུག་ལག་སློབ་གཉེར་ཁང་གཉིས་ཀྱི་གོ་སྒྲིག་གི་འོག་ཏུ་བོད་ཡིག་སློབ་སྦྱོང་ལེགས་འགྲུབ་ཀྱི་མཇུག་བསྡོམས་མཛད་སྒོ་ཚོགས་འདུག་ལ་དེ་དུས་ལ་དྭགས་ནང་པའི་ཚོགས་འདུ་གི་དབུ་སྐྱོང་ཐུབ་བསྟན་ཚེ་དབང་ལགས་ཀྱིས་གསུང་བཤད་གནང་བའི་སྐབས་བོད་ཡིག་དེ་ཉིད་རྩ་ཁྲིམས་ཀྱི་ལེའུ་བརྒྱད་པ་ལ་ཚུད་དགོས་ཞེས་འབད་རྩོལ་བྱས་ན་ཡང་དང་པོ་སོ་སོ་གི་མིང་དེ་འབྲི་སྟངས་ཤེས་དགོས་རྒྱུ་གལ་ཆེན་པོ་རེད། ང་ཚོ་མི་རིགས་ཀྱི་ངོ་བོ་བརྟན་པོ་ཉར་དགོས་བསམ་ན་དང་པོ་སོ་སོ་གི་སྐད་དང་ཡི་གེ་ལ་དོ་སྣང་དང་བདག་པོ་རྒྱག་རྒྱུ་དེ་གལ་ཆེ་ཤོས་རེད་ཅེས་འགྲེལ་བརྗོད་གནང་འདུག་ཡང་ལ་དྭགས་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག SK། མེ་ཁྲ་ལགས་ཀྱིས་ལ་དྭགས་གཙུག་ལག་སློབ་གཉེར་ཁང་ནས་བོད་ཡིག་གི་སློབ་སྦྱོང་སྤྲོད་རྒྱུ་སྔོན་མ་ནས་འཆར་གཞི་ཡོད་པ་དང་ད་ལོ་ལ་དྭགས་ནང་པའི་ཚོགས་འདུ་དང་གོ་སྒྲིག་བྱུང་བ་ཡིན་དུས་དེ་འདྲ་མང་པོ་བྱེད་རྒྱུ་ཡིན་པ་གསུངས་འདུག། དེ་དུས་མཛད་སྒོ་གི་སྐུ་མགྲོན་གཙོ་བོར་ལ་དྭགས་གླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་རྒྱུན་ལས་སྤྱི་འཐུས་བསྟན་འཛིན་ཆོས་འཕེལ་ལགས་ཕེབས་འདུག་ལ་ཁོང་གིས་གསུང་བཤད་གནང་བའི་ནང་གཙོ་བོ་ལ་དྭགས་ནང་ཚོགས་ནས་བོད་ཡིག་སློབ་སྦྱོང་མཐར་ཕྱིན་ལས་འགུལ་ཅི་འདྲ་ཞིག་སྤེལ་ན་ས་གནས་འཛིན་སྐྱོང་ནས་དཔལ་འབྱོར་རོགས་རམ་གནང་རྒྱུ་ཡིན་པ་གསུངས་འདུག།

སྐབས་དེར་གསར་འགོད་པས་ཡེ་བཀྲ་ལགས་སུ་ད་རེས་ཁོང་འགྲན་བསྡུར་གྱི་ནང་རྒྱལ་ཁ་ཐོབ་ནས་ད་ཆ་དངོས་སུ UFC རྒྱལ་སྤྱིའི་ཁུ་ཚུར་དྲག་རྩལ་པ་ཞིག་ཏུ་འགྱུར་བར་སེམས་ཚོར་གང་འདྲ་འདུག་ཟེར་དྲིས་སྐབས་ཁོང་གིས། ངས UFC རྒྱལ་སྤྱིའི་ཁུ་ཚུར་དྲག་རྩལ་འགྲན་བསྡུར་གྱི་ནང་རྒྱལ་ཁ་ཐོབ་པ་བྱས་ནས UFC གི་གན་རྒྱ་གི་འགྲན་བསྡུར་བ་ཞིག་ཏུ་འགྱུར་རྒྱུ་ཡིན་ཟེར་བཤད་པ་ནང་བཞིན་ད་ཆ་དེ་མངོན་འགྱུར་བྱུང་བ་རེད། འགྲན་བསྡུར་གྱི་མཐའ་མ་གི་རྒྱལ་ཁ་དེ་ང་ལ་ཐོབ་ཡོད་མོད། ཡིན་ན་ཡང་ངའི་འགྲན་ཡ་དེ་ངའི་གྲོགས་པོ་ཁེ་ཝུན་ཡང་རྩལ་འགྲན་པ་ཁྱད་དུ་འཕགས་པ་ཞིག་རེད། འགྲན་རྩོད་ཀྱི་ལམ་ཁ་དེའི་ནང་དུ་དཀའ་ངལ་ཇི་ཙམ་ལ་གདོང་ལེན་བྱེད་དགོས་པ་ནི་ང་ཚོ་རྩལ་འགྲན་པ་རང་གིས་མ་གཏོགས་ཤེས་ཀྱི་མ་རེད། དེར་བརྟེན་མཐའ་མར་ངེད་གཉིས་ཀ UFC དང་གན་རྒྱ་འཇོག་ཐུབ་པའི་རེ་བ་ཡོད་ཅེས་གསུངས་འདུག་ད་ལྟ་རང་ལོ་ཉི་ཤུ་རྩ་བདུན་ཡིན་པའི་ཡེ་བཀྲ་ལགས་ནི་རྒྱ་ནག་གི MMA ཞེས་སྣ་འཛོམས་དྲག་རྩལ་འགྲན་བསྡུར་གྱི

ཉེ་བའི་ལོ་ཤས་ནང་རྒྱ་ནག་གཞུང་གིས་བོད་རྒྱུད་ནང་བསྟན་དང་ཨི་སི་ལམ་ཆོས་ལུགས་སོགས་རྒྱ་ནག་ཅན་དུ་འགྱུར་ཐབས་བྱ་རྒྱུའི་གནོན་ཤུགས་རྒྱག་བཞིན་ཡོད་ཀྱང་ད་རེས་སྤྱི་ཟླ་གཉིས་པ་གི་ཚེས་གསུམ་གྱི་ཉིན་ཀྲུང་གོའི་བོད་ལྗོངས་དྲ་བ་ཟེར་བའི་གནས་ཚུལ་སྤེལ་བ་ལྟར་ན་སྤྱི་ཟླ་དང་པོ་གི་ཚེས་སུམ་ཅུ་སོ་གཅིག་གི་ཉིན་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པ་གི་དྲུང་ཆེ་ཝང་ཅུན་ཀྲེང་གིས་སྲིད་གཞུང་གི་ཚབ་བྱས་ནས་ལྷ་ས་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་གཉིས་སུ་དགོན་པ་གི་དགེ་འདུན་པ་ཚོ་ལ་ལོ་སར་གྱི་འཚམས་འདྲི་ཟེར་བའི་ལྟ་སྐོར་དུ་བསྐྱོད་ཡོད་ལ། སྐབས་དེར་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་བསྒྱུར་རྒྱུ་གི་ལས་དོན་ཤུགས་ཆེར་གཏོང་དགོས་པ་ནན་བརྗོད་བྱས་ཡོད་སྐད། ཆོས་ལུགས་ཀྲུང་གོ་ཅན་དུ་བསྒྱུར་བ་ཟེར་བའི་གནད་དོན་གྱི་ཐད་ལ་རྒྱ་ནག་གི་གནད་དོན་ཉམས་ཞིབ་པ་དགེ་རྒན་ཆེན་མོ་ཞ་མིང་གི་དགོངས་ཚུལ་བཀའ་འདྲི་བྱས་པའི་སྐབས་ཁོང་མོ་གིས། ཞི་ཅིན་ཕིང་གིས

ཧྥི་ལི་པིན་སྲིད་གཞུང་གིས་རྒྱ་ནག་ཏུ་རྟེན་གཞི་བྱས་པའི་དྲ་རྒྱ་གི་སིམ་འཛུལ་བ་དག་གི་གཏོར་རྒོལ་བཀག་འགོག་བྱས་འདུག་ཕྱི་ཚེས་ལྔ་གི་ཉིན་ཐོན་པའི་གནས་ཚུལ་ལྟར་ན། རྒྱ་ནག་ཏུ་རྟེན་གཞི་བྱས་པའི་དྲ་རྒྱ་གི་སིམ་འཛུལ་བ་དག་གིས་ཧྥི་ལི་པིན་གཞུང་གིས་གཉེར་བའི་དྲ་རྒྱ་གི་ཁོངས་སུ་འཛུལ་ནས་ཡུལ་དེའི་སྲིད་འཛིན་གྱི་མྱུར་འཕྲིན་དང་དེ་བཞིན་གཞུང་གི་ལྷན་ཁང་ཁག་གི་མྱུར་འཕྲིན་སྒྲོམ་གཞི་དང་འབྲེལ་བའི་གནས་ཚུལ་རྐུ་འཁྱེར་བྱེད་ཐབས་ཀྱིས་མཚོ་ཐོག་བདེ་འཇགས་ལ་གནོད་པ་སྐྱེལ་ཐབས་བྱས་འདུག་ཀྱང་ལམ་ལྷོང་བྱུང་མེད་ལུགས། ཧྥི་ལི་པིན་སི་གི་ཆ་འཕྲིན་དང་བརྡ་འཕྲིན་བློན་ཆེན་ལས་ཁུངས་ཀྱི་འབྲེལ་ཡོད་པ་ཞིག་གིས་གཟའ་ཟླ་བ་གི་ཉིན་བརྗོད་འདུག་གནས་ཚུལ་ནང་གསལ་བ་ལྟར་ན། རྒྱ་ནག་གཞུང་རྒྱབ་རྩ་ན་ཡོད་པའི་དྲྭ་ཐོག་སིམ་འཛུལ་བ་འདིའི་གྲས་ནས་ཕྱིའི་ཡུལ་གྲུ་ཁག་གི་གཞུང་དང་གཞུང་འབྲེལ་གནད་ཡོད་མི་སྣ་གི་གནས་ཚུལ་རིགས་རྐུ་འཁྱེར་གྱི་ལམ་ནས་ཡུལ་ཕྱོགས་སོ་སོ་གི་བདེ་འཇགས་དང་དཔལ་འབྱོར་ཚོང་དོན་ལ་སོགས་པའི་གསང་བའི་གནས་ཚུལ་གཞན་ལག་ཏུ་ཤོར་རྒྱུར་ཉེན་ཁ་ཆེན་པོ་འཕྲད་ཀྱི་ཡོད། རྒྱ་ནག་གི་མ་རྐང་ཁྲོམ་ར་གློ་བུར་དུ་མར་ལྷུང་བ་དང་བསྟུན་ནས་རྒྱ་ནག་མི་དམངས་ཀྱིས་ཨ་རི་དང་རྒྱ་གར་གྱི་དོན་གཅོད་ཀྱི་དྲ་རྒྱ་ཁག་རྒྱ་ནག་མི་དམངས་ལ་རོགས་སྐྱོར་གནང་རྒྱུའི་འབོད་སྐུལ་བྱེད་ཡུལ་ལྟ་བུ་ཞིག་ཏུ་གྱུར་ཡོད་པའི་སྐོར་གྱི་ཐོག་གི་གནས་ཚུལ་ཕྱོགས་བསྡུས་དང་རྒྱ་ནག་གི་ཆབ་སྲིད་དཔྱད་བརྗོད་པ་ཁྲིན་པོ་ཁུང་གིས་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་དུ་སོང་བ་དང་བསྟུན་ནས་མི་དམངས་ཀྱིས་གཞི་ནས་རྒྱ་ནག་གི་སྲིད་དབང་སྒེར་སྡོམ་ལམ་ལུགས་དེར་མདུན་ལམ་མེད་པ་དང་ཨ་རི་དང་རྒྱ་གར་གྱི་དམངས་གཙོ་གི་ལམ་ལུགས་ཀྱི་བཟང་ཆ་ཤེས་རྟོགས་བྱུང་བའི་གནས་ཚུལ་ཞིག་ཡིན་པ་གསུངས་ཡོད་པའི་སྐོར་ལ་གསན་རོགས་གནང། རྒྱ་ནག་གི་མ་རྐང་ཚོང་ར་གློ་བུར་དུ་མར་ལྷུང་བ་དང་བསྟུན་ནས་རྒྱ་ནག་གི་མི་མང་གིས་ཨ་མི་རི་ཀ་དང་རྒྱ་གར་གྱི་དོན་གཅོད་ཀྱི་དྲ་རྒྱ་ཁག་རྒྱ་ནག་མི་དམངས་ལ་རོགས་སྐྱོར་གནང་རྒྱུའི་འབོད་སྐུལ་གྱི་ངུ་ངག་འདོན་ཡུལ་ལྟ་བུ་ཞིག་ཏུ་གྱུར་ཡོད་པའི་གནས་ཚུལ་འཁོད་པ་རེད་ལ། ཕྱི་ཚེས་བཞི་ཉིན་རོའེ་ཁྲི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་དོན་ནི། རྒྱ་ནག་གི་དཔལ་འབྱོར་ཉམས་རྒུད་དང་མ་རྐང་ཁྲོམ་ར་མར་ལྷུང་བ་དང་བསྟུན་ནས་རྒྱ་ནག་མི་མང་གིས་རྒྱ་ནག་ཏུ་བཅའ་སྡོད་ཨ་མི་རི་ཀའི་གཞུང་ཚབ་ཁང་གི་སྤྱི་ཚོགས་དྲ་རྒྱའི་སྟེང་དུ་ཨ་རིའི་གཞུང་གིས་རོགས་སྐྱོར་བྱ་རྒྱུའི་འབོད་སྐུལ་བྱས་ནས། རྒྱ་ནག་གཞུང་ལ་མི་དགའ་བའི་རྣམ་འགྱུར་ཤུགས་ཆེན་བཏོན་འདུག་ལ། དེ་ནི་སྔོན་ཆད་བྱུང་མེད་པའི་ངོ་རྒོལ་གྱི་རྣམ་པ་གསར་བ་ཞིག་ཡིན་པའི་གནས་ཚུལ་འཁོད་པ་རེད། རེས་གཟའ་པ་སངས་ཉིན། ཨ་མི་རི་ཀའི་གཞུང་ཚབ་ཁང་གི་ཝེ་པོ་དྲ་རྒྱའི་སྟེང་དུ། ཤྭ་བ་སྐེ་རིང་དང་འབྲེལ་བའི་རྩོམ་ཡིག་ཞིག་སྦྱར་ནས། རི་དྭགས་ལ་སྲུང་སྐྱོབ་བྱ་དགོས་པའི་འབོད་སྐུལ་གྱི་སྦྱར་ཡིག་ཞིག་བཏོན་འདུག་ལ། སྦྱར་ཡིག་དེའི་མཇུག་ཏུ། བསམ་ཚུལ་འབྲི་མཁན་ཆིག་འབུམ་སུམ་ཁྲི་ལྷག་དང། བརྒྱུད་སྐུར་བྱེད་མཁན་ཆིག་ཁྲི་ལྔ་སྟོང་ལྷག་བྱུང་ཡོད་ཅིང། དོན་དུ་སྦྱར་ཡིག་དེའི་ནང་དོན་ནི་རི་དྭགས་སྲུང་སྐྱོབ་དང་འབྲེལ་བ་ཡིན་ནའང། རྒྱ་རིགས་མི་དམངས་ཀྱིས་ཐོབ་ཐང་སྲུང་སྐྱོབ་དང་འབྲེལ་བའི་སྦྱར་ཡིག་མང་པོ་ཞིག་འཁོད་ཡོད་པ་རེད་ལ། རྒྱ་ནག་ཏུ་སྨྲ་བརྗོད་རང་དབང་དང་དྲ་རྒྱའི་སྟེང་དུ་རང་དབང་གི་རྩོམ་ཡིག་དང་བསམ་ཚུལ་བརྗོད་མེད་པ་མ་ཟད། རྒྱ་ནག་གི་དྲ་རྒྱའི་སྟེང་དུ་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་སུ་འགྲོ་བཞིན་པའི་བཟང་ཕྱོགས་ཀྱི་གནས་ཚུལ་རྐྱང་རྐྱང་ལས་བྲིས་ཆོག་གི་མེད་ནའང། རྒྱ་ནག་གི་དཔལ་འབྱོར་ཉམས་རྒུད་དུ་སོང་བ་དང་ལས་ཤོར་མི་སྣ་ཇེ་མང་དུ་སོང་བ་དང་ཁང་ཚོང་བརྡིབས་པ། མ་རྐང་ཚོང་ར་གློ་བུར་དུ་མར་ལྷུང་བ་དང་བསྟུན་ནས་རྒྱ་ནག་གི་དྲ་དམངས་ཀྱིས་རྒྱ་ནག་ཏུ་བཅའ་བཞུགས་ཨ་མི་རི་ཀའི་གཞུང་ཚབ་ཁང་གི་དྲ་རྒྱའི་སྟེང་དུ་རྩོམ་ཡིག་ཅིག་སྤེལ་ནའང་དེའི་མཇུག་ཏུ་བསམ་ཚུལ་བྲིས་ཆོག་པའི་དབང་གིས་རྒྱ་ནག་གི་དྲ་དམངས་སྟོང་ཕྲག་མང་བོ་ཨ་མི་རི་ཀའི་གཞུང་ཚབ་ཁང་གི་དྲ་རྒྱའི་སྟེང་དུ་འཚང་ཁ་ཤིག་ཤིག་གིས་བསམ་ཚུལ་བྲིས་ཡོད་ལ། དེ་ལས་རྒྱ་མི་ཞིག་གིས་སྨྲ་བརྗོད་རང་དབང་གི་སྐོར་དུ་འདི་ལྟར་བྲིས་ཡོད་པ་སྟེ། གལ་སྲིད་ཚོར་ཤུགས་ཆེན་པོས་སྐྱོན་བརྗོད་བྱ་རྒྱུའི་ཐོབ་ཐང་མེད་པར་གྱུར་བ་ན། ཚིག་འཇམ་པའི་སྒོ་ནས་སྐྱོན་བརྗོད་བྱ་རྒྱུ་ལས་ལྷག་མེད་ལ། གལ་སྲིད་ཚིག་འཇམ་པའི་སྒོ་ནས་བསམ་ཚུལ་བརྗོད་པ་ཡང་འགོག་པ་ཡིན་ན། ཁུ་སིམ་མེར་འདུག་རྒྱུ་མ་གཏོགས་མེད་ལ། ཁུ་སིམ་མེར་ཡང་འདུག་མི་ཆོག་པར། ངེས་པར་དུ་སྐད་སྒྲ་གཅིག་ལ་བསྟོད་བསྔགས་བྱ་དགོས་ན། སྐད་སྒྲ་གཅིག་པུ་དེ་ནི་སྐྱག་རྫུན་ཡིན་སོགས་འཁོད་ཡོད་པ་རེད་ལ། རྒྱ་ནག་མི་མང་གི་སྦྱར་ཡིག་དེའི་ནང་དུ། ཨ་རིའི་གཞུང་གིས་རོགས་སྐྱོར་དགོས་པའི་འབོད་སྐུལ་དང། ཨ་རིའི་དམག་ཤུགས་ཀྱིས་རྒྱ་ནག་གི་སྒེར་སྡེམ་ལམ་ལུགས་མགོ་རྟིང་སློག་རོགས་ཟེར་བ་སོགས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་རྣམ་པ་ཤུགས་ཆེན་བཏོན་ཡོད་པ་རེད་ལ། དེ་བཞིན་དུ་རྒྱ་ནག་ཏུ་སྡོད་པའི་རྒྱ་གར་གཞུང་ཚབ་ཁང་གི་དྲ་རྒྱའི་སྟེང་དུ་ཡང། རྒྱ་ནག་གི་དྲ་དམངས་ཀྱིས་རོགས་སྐྱོར་དགོས་པའི་འབོད་སྐུལ་བྱས་ཡོད་པ་མ་ཟད། ང་རང་རྒྱ་གར་ལ་དགའ་ཟེར་བ་དང། ང་ཚོས་རྒྱ་གར་གྱི་མ་རྐང་ཁྲོམ་རར་ཡིད་སྨོན་ཤོར་གྱི་འདུག་ཟེར་བ་དང། རྒྱ་གར་གྱི་མ་རྐང་ཁྲོམ་རར་ཇི་ལྟར་འཛུལ་དགོས་ཟེར་བ། རྒྱ་གར་གྱི་མི་དམངས་ལ་ཞབས་ཞུ་ཇི་ལྟར་སྒྲུབ་སྟངས་དང། རྒྱ་གར་གཞུང་གིས་རྒྱ་གར་མི་དམངས་ཀྱི་ཁེ་ཕན་སྲུང་སྐྱོབ་བྱ་སྟངས་ངོ་སྤྲོད་གནང་རོགས་ཟེར་བ་དང། རྒྱ་གར་ལ་གནས་སྤོར་ཇི་ལྟར་བྱ་དགོས་ཟེར་བ་དང། སྔོན་མ་རྒྱ་གར་གཞུང་ལ་མི་དགའ་བའི་རྣམ་འགྱུར་བསྟན་པར་འགྱོད་བཤགས་དང། ད་ནས་བཟུང་རྒྱ་གར་དེ་ཉེས་ཅན་དུ་སྒྲོག་པའི་སྐད་ཆར་ཡིད་ཆེས་མེད་པར། རྒྱ་གར་ལ་རྒྱབ་སྐྱོར་བྱ་རྒྱུ་ཡིན་སོགས་ཀྱི་སྦྱར་ཡིག་མང་བོ་ཞིག་སྦྱར་ནས། རྒྱ་ནག་གཞུང་ལ་ངོ་རྒོལ་གྱི་རྣམ་པ་ཤུགས་ཆེན་བཏོན་ཡོད་པ་རེད་ལ། གནས་ཚུལ་དེའི་སྐོར་ནས་ད་ལྟ་ཨ་མེ་རི་ཀའི་ཉིའུ་ཡོར་ཁི་རུ་བཞུགས་པའི་རྒྱ་ནག་གི་ཆབ་སྲིད་དཔྱད་བརྗོད་པ་གྲགས་ཅན་ཁྲིན་ཕོ་ཁོང་ལགས་ཀྱིས། རྒྱ་ནག་གི་དྲ་དམངས་ཨ་རི་དང་རྒྱ་གར་གྱི་གཞུང་ཚབ་ཁང་གི་དྲ་རྒྱའི་སྟེང་གི་ངོ་རྒོལ་གྱི་རྣམ་པ་དེའི་སྐོར་ལ་རང་གི་དགོངས་ཚུལ་གསུངས་དོན། ཨ་རག་ཚོགས་ར་མེ་གོ་ཏག་སི་ཀོན་ཙི་ཝེ་ཡང་ཤན་ཏེ་ཙོང་གོ་ལན་སན་ཛི་ཡའོ་ཚོང་ཐག་ཚང་ནི་ཡིན་ཏུའུ་ཏག་སི་ཀོན་ཞུས་ར་ཐུའུ་ལན་ཙི་ཡིན་ཡིན་ཏུའུ་ཏག་སི་ཀོན་ཙུའུ་ཙོང་གོ་ཏག་སི་ཀོན་ཤན་པེ་ལི་ཝེ་པུའུ་ཡེ་པེའི་ཚོང་ཐག། ཁོང་གིས་གསུངས་དོན། རྒྱ་ནག་གི་དཔལ་འབྱོར་ཉམས་རྒུད་དུ་སོང་བ་དང་བསྟུན་ནས་མི་དམངས་ཀྱིས་གཞི་ནས་རྒྱ་ནག་གི་སྲིད་དབང་སྒེར་སྡེམ་ལམ་ལུགས་དེར་མདུན་ལམ་མེད་པ་དང་ཨ་རི་དང་རྒྱ་གར་གྱི་དམངས་གཙོའི་ལམ་ལུགས་ཀྱི་བཟང་ཆ་ཤེས་རྟོགས་བྱུང་བའི་དན་རྟགས་ཤིག་ཡིན་ལ། རྒྱ་ནག་གི་དྲ་དམངས་དེ་ཅིའི་ཕྱིར་ཨ་མི་རི་ཀ་ལས་གཞན་རྒྱ་གར་གཞུང་ཚབ་ཁང་གི་དྲ་ཐོག་ཏུ་འཚང་ཁ་བྱས་པ་རེད་དམ། དེར་རྒྱུ་མཚན་གཉིས་ཡོད་པ་སྟེ། དང་པོ་དེ་ནི་རྒྱ་གར་ནི་དམངས་གཙོའི་རྒྱལ་ཁབ་ཆེན་པོ་ཞིག་ཡིན་པ་དང། གཉིས་པ་དེ་ནི་རྒྱ་གར་གྱི་དཔལ་འབྱོར་བསྟུད་མར་ཡར་རྒྱས་སུ་འགྲོ་བཞིན་ཡོད་ལ། ལྷག་པར་དུ་སྤྱི་ཟླ་དང་པོའི་ཚེས་ཉེར་གཉིས་ཉིན་ནས་རྒྱ་གར་གྱི་མ་རྐང་ཁྲོམ་ར་དེ་ཐོག་མར་ཧོང་ཀོང་གི་མ་རྐང་ཁྲོམ་ར་དང་བརྒལ་ནས་ཨང་བཞི་བར་སླེབས་ཡོད་པ་དང། ཅུང་མི་འགོར་བར་ཨང་གསུམ་པར་སླེབས་ངེས་པའི་ཚོད་དཔོག་བྱེད་ཀྱི་ཡོད་པ་སོགས་ལ་བརྟེན་ནས་རྒྱ་ནག་མི་མང་ལ་རྟོགས་སད་བྱུང་བཞིན་ཡོད་སྟབས། རྒྱ་ནག་ལ་དྲ་ཐོག་ནས་ངོ་རྒོལ་གྱི་རྣམ་པ་གསར་བ་ཞིག་ཡིན་པའི་སྐོར་འགྲེལ་བཤད་བྱས་ཡོད་པ་རེད། རྒྱ་ནག་གི་དཔལ་འབྱོར་ཉམས་རྒུད་དུ་སོང་བ་དང་བསྟུན་ནས། བོད་ཀྱི་རྒྱལ་ས་ལྷ་ས་སོགས་སུ་ཡང་ཤུགས་རྐྱེན་ཐེབས་བཞིན་ཡོད་པ་སྟེ། བོད་ནང་གི་འབྲེལ་ཡོད་མི་སྣ་གཉིས་ཀྱིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན། ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ལོ་མཇུག་ནས་བཟུང་དཔལ་འབྱོར་ཉམས་རྒུད་ཀྱི་ཤུགས་རྐྱེན་དེ་བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་ཐེབས་བཞིན་ཡོད་པ་དང། ལྷ་ས་གྲོང་ཁྱེར་དུ་མི་མང་ཆེ་བས་འཚོ་བ་དེ་ཚོང་ལས་དང་ལས་གཉེར་ལ་བརྟེན་ནས་ཡོད་པས།

ད་སྐབས་ཐང་ག་ཞེས་པའི་མིང་དེ་ནི་བོད་སྐད་ཅིག་རེད་དམ་ཡང་ན་རྒྱ་སྐད་ཅིག་རེད་ཅེས་རྩོད་པ་སློང་བཞིན་ཡོད་པས་ང་ཚོས་གནས་ཚུལ་འདི་དག་རིམ་པ་བཞིན་དུ་ངོ་སྤྲོད་མདོར་བསྡུས་ཤིག་བྱེད་ཀྱི་ཡིན། དབྱིན་ཇིའི་རྒྱལ་ས་ལོན་ཀྲོན་གྱི Christie's Auction House ཞེས་པའི་རིན་སྤར་ཚོང་སྒྱུར་ཁང་དེས་གཟའ་འཁོར་སྔོན་མར་ཧོང་ཀོང་དུ་རྒྱལ་སྤྱིའི་ཚོང་སྒྱུར་མཛད་སྒོ་ཞིག་གོ་སྒྲིག་བྱས་པའི་སྟེང་དུ། ཡི་དམ་གཤིན་རྗེའི་གཤེད་དམར་གྱི་ཐང་ག་ཞིག་ཨ་སྒོར་ས་ཡ་བཞི་བཅུ་ཞེ་ལྔ་ལ་བཙོངས་ཡོད་པ་རེད། གནས་ཚུལ་འདི་གསར་འགྱུར་བརྒྱུད་ལམ་ཁག་ཏུ་སླེབས་སྐབས་བོད་ཡིག་གི་གསར་འགྱུར་ཁག་གིས། ད་ལམ་ཚོང་སྒྱུར་བྱས་པའི་ཡི་དམ་གཤིན་རྗེའི་གཤེད་དམར་གྱི་སྐུ་ཐང་དེ་ནི་མི་ལོ་དྲུག་བརྒྱ་ཙམ་གྱི་སྔོན་ལ་བཞེངས་པའི་གྲུའུ་རྩེ་གི་ཚེམ་དྲུབ་བརྒྱབ་པའི་སྐུ་ཐང་ཞིག་ཡིན་པ་དང། ད་ལྟའི་ཆར་འཛམ་གླིང་ནང་དེ་འདྲ་བའི་ཡི་དམ་གཤིན་རྗེ་གཤེད་དམར་གྱི་སྐུ་ཐང་གསུམ་ལྷག་ཡོད་པའི་ནང་ནས་གཉིས་ལྷ་སའི་ཇོ་ཁང་དུ་ཡོད་པ་དང་ཡང་གཤིན་རྗེ་གཤེད་དམར་ནི་འཇམ་པའི་དབྱངས་དྲག་པོ་དང་ཁྲོ་བོ་གི་ཡི་དམ་གྱི་སྐུ་རུ་བཞེངས་བ་ཞིག་རེད་ཅེས་དེ་ནི་བོད་ཀྱི་སྐུ་ཐང་ཞིག་ཡིན་པ་དང་ཉོ་མཁན་ནི་ཧྲང་ཧའེ་གྱི་རྒྱ་མི་ཚོང་བ་ཞིག་ཡིན་པའི་སྐོར་བཤད་ཡོད། ཡིན་ནའང་རྗེས་ནས་རིམ་གྱིས་ཤེས་གསལ་ལྟར་ན་ཐང་ག་དེ་ནི་ཞེང་ཚད་ལ་སྨི་གཉིས་དང་གྲངས་ཆུང་གསུམ་དང་མཐོ་ཚད་ལ་སྨི་གསུམ་དང་གྲངས་ཆུང་གཅིག་ཅན་གྱི་རྒྱན་ཐང་ཞིག་ཡིན་པ་དང། ཐང་ག་དེ་ནི་གསེར་སྐུད་དང་དར་ཚོན་སྣ་ལྔ་གི་གོས་སྐུད་ཀྱིས་འཚེམ་དྲུབ་བྱས་པའི་ཐང་ག་ཞིག་རེད། Christie རིན་སྤར་ཚོང་སྒྱུར་ཁང་ཟེར་བ་དེའི་དྲ་རྒྱ་གི་ཐོག་ཏུ་ངོ་སྤྲོད་བྱས་པ་ལྟར་ན་རྒྱན་ཐང་དེ་ནི་རྒྱ་ནག་གི་མིང་རྒྱལ་རབས་ཀྱི་གོང་མ་ཡུང་ལོ་ཟེར་བ་དེས་བོད་ཀྱི་དཔལ་རྒྱལ་བ་ཀརྨ་པ་སྐུ་ཕྲེང་ལྔ་པ་མཆོག་ལ་མཇལ་རྟེན་འབུལ་རྫས་མང་བོ་ཞིག་ཕུལ་ཡོད་པ་དེའི་ནང་གི་གཅིག་ཡིན་པ་དང། རྗེས་ནས་རྒྱན་ཐང་དེ་བོད་ནས་འབྲས་ལྗོངས་ལ་ཤོར་ཞིང། དེ་ནས་གཅིག་དགུ་བཞི་བཅུ་ཐམ་པ་གི་ལོར་འབྲས་ལྗོངས་ཀྱི་ཆོས་རྒྱལ་བཀྲ་ཤིས་རྣམ་རྒྱལ་གྱིས་ཁོང་གི་གྲོགས་པོ་ཞིག་ལ་ལག་རྟགས་སུ་སྤྲད་དེ་ཕྱི་རྒྱལ་དུ་སླེབས་པ་ཞིག་རེད་ཅེས་བཤད་ཡོད།

པེ་ཅིང་གི་ཧུའུ་ཧའེ་ཆོས་ལུགས་ཡོ་ཆས་རིན་སྤོར་ཉོ་ཚོང་ཁང་གི་འགན་འཛིན་ཡེ་ཤེས་ཕུན་ཚོགས་ལགས་ཀྱིས་དེང་སང་གོང་མ་གི་ཕོ་བྲང་གི་ཐང་ག་རྙིང་བ་རིགས་ཤིན་ཏུ་དཀོན་པོ་ཡིན་པའི་ཁར། ཀྲུང་དབྱང་སྲིད་གཞུང་དང་མི་རིགས་གྲངས་ཉུང་བར་གྱི་མཛའ་མཐུན་འབྲེལ་བ་མཚོན་པའི་ལོ་རྒྱུས་ངོས་འཛིན་ལ་ལྷག་པར་དུ་རིན་ཐང་ཆེན་པོ་གི་ཁྱད་ཆོས་ལྡན་ཡོད་པ་རེད་ཅེས་ཀྲུང་གོའི་བོད་སྐད་རླུང་འཕྲིན་དྲ་བ་ཟེར་བ་དེའི་ཐོག་ཏུ་བཤད་ཡོད་པ་དེའི་ཐོག་ནས་ཤེས་ཐུབ། གང་ལྟར་ད་རེས་རྒྱལ་ཁབ་ཕྱི་ནང་གང་གི་གསར་འགྱུར་ཅི་ཞིག་ཡིན་རུང་གཤིན་རྗེ་གཤེད་དམར་གྱི་ཐང་ག་དེ་ནི་རྒྱ་ནག་གི་མིང་རྒྱལ་རབས་ཀྱི་གོང་མ་ཡུང་ལོའི་སྐབས་ཀྱི་ཐང་ག་ཞིག་ཡིན་པ་དང། རིམ་གྱིས་ཐང་ག་དེ་བོད་ལ་འབྲེལ་བ་ཆགས་པའི་ཐད་ལ་རྩོད་པ་ཅི་ཡང་མེད་པས་ཐང་ག་དེ་ནི་བོད་ཀྱི་ཐང་ག་ཞིག་ཡིན་མིན་གྱི་རྩོད་པ་རྒྱག་དགོས་དོན་མེད་མོད། ཡིན་ནའང་ཁ་ཤས་ཀྱིས་ཐང་ག་ཞེས་པའི་མིང་དེ་བོད་སྐད་ཞིག་མིན་པར་རྒྱ་སྐད་རེད་ཟེར་མཁན་ཡང་ཡོད། དེ་བས་འདིར་ང་ཚོས་དེ་རིང་གི་བརྗོད་གཞི་དེ་གཤིན་རྗེ་གཤེད་དམར་གྱི་ཐང་ག་ཉོ་མཁན་ཧྲང་ཧའེ་གྱི་རྒྱ་མི་ཚོང་བ་དེའི་སྐོར་གྱི་གནས་ཚུལ་སོགས་བསྐྱར་ཟློས་མི་བྱེད་པར་གཤམ་དུ་ཐང་ག་ཞེས་པའི་མིང་དེ་ནི་ཡང་སྙིང་བོད་སྐད་ཅིག་རེད་དམ་ཡང་ན་རྒྱ་སྐད་ཅིག་རེད་ཅེས་པའི་རྩོད་གཞི་དེའི་སྐོར་ངོ་སྤྲོད་མདོར་བསྡུས་ཤིག་བྱེད་རྒྱུ་ཡིན། ད་སྐབས་རྒྱལ་སྤྱིའི་ཐོག་ཏུ་དར་ཁྱབ་ཆེ་ཤོས་ཀྱི་བོད་སྐད་ཁག་ཅིག་ནི་ཆོས་ཕྱོགས་ཀྱི་ཚིག་སྟེ་དཔེར་ན་སྐད་རིགས་གཞན་དུ་ཐད་སྒྱུར་བྱས་པའི་ཚིག་ཐང་ཀ་དང་བླ་མ། རིན་པོ་ཆེ་སོགས་ཡིན་ཞིང། དེའི་ནང་ནས་ཀྱང་ཐང་ཀ་ལྟ་བུ་ནི་སྐད་རིགས་མང་ཆེ་ཤོས་ཤིག་ཏུ་སྒྲ་སོར་འཇོག་བྱས་ཏེ་སུ་ཡིན་ཡང་ཐང་ཀ་ཞེས་འབོད་བཞིན་ཡོད། ཡིན་ནའང་རྒྱུ་མཚན་འདྲ་མིན་གྱི་དབང་གིས་ཁ་ཤས་ཀྱིས་ཐང་ག་ཟེར་བའི་མིང་དེ་ཡང་རྒྱ་སྐད་ཀྱི་ཐང་ཏའི་ཁ་ཕིང་ཝང་ཧྭ་ཟེར་བ་དེའི་སྒྲ་བསྡུས་ནས་ཐང་ག་ཞེས་བོད་སྐད་དུ་སྒྲ་ཟུར་ཆག་པ་ཞིག་རེད་ཅེས་བཤད་བཞིན་ཡོད་པ་མ་ཟད། བོད་ཀྱི་མཛེས་རྩལ་རིག་པ་དཀོན་མཆོག་བསྟན་འཛིན་གྱིས་ཁོང་གི་བཟོ་གནས་སྐྲ་རྩེ་གི་ཆུ་ཐིགས་ཟེར་བའི་དཔེ་ཆ་དེའི་ནང་དུ། ལོ་རྒྱུས་སྨྲ་བ་འགའ་ཞིག་གིས་ཐང་ཀ་ཞེས་པའི་ཐ་སྙད་དེ་ནི་རྒྱ་སྐད་ཀྱི་སྒྲ་ཐད་འགྱུར་ཡིན་ལ། ཐང་ཀ་འབྲི་སྲོལ་ཡང་རྒྱ་ནག་ནས་བྱུང་བ་རེད་ཅེས་བཤད་མོད། ཡིན་ནའང་ངས་ད་སྔ་འདིའི་སྐོར་ལ་ཡིད་རྟོན་རུང་བའི་ལོ་རྒྱུས་ཁུངས་བཙན་ཞིག་མ་མཐོང་བས་འདི་ནི་འདིའོ་ཞེས་བཤད་མི་ཐུབ་མོད། འོན་ཀྱང་དེ་ལ་བསམ་དགོས་ས་ཞིག་ཡོད་དེ། དེ་ནི་བོད་ཀྱི་ལོ་རྒྱུས་ཆེན་མོ་ཁག་ལས་ཁྲི་སྲོང་ལྡེ་བཙན་གྱིས་བསམ་ཡས་བཞེངས་སྐབས་དར་ཐང་ཆེན་པོ་གསུམ་བཞེངས་ཚུལ་བཤད་ལ། དེ་ལ་ལོ་རྒྱུས་འགའ་ཞིག་ཏུ་སི་ཐང་ཞེས་བྲིས་ཡོད་ཅིང་སྒྲ་འགྱུར་ལ་སི་ཐང་དང་དོན་འགྱུར་ལ་དར་ཐང་ཞེས་བརྗོད་པ་ཡིན་ནམ་སྙམ་ཞེས་བཤད་ཡོད། ཡིན་ནའང་ཞེ་ཅི་ཧྲིན་ཟེར་བའི་རྒྱ་མི་ཞིག་གིས་སྐད་ཆ་འདིའི་ཚིག་རྔར་འཇུས་ནས་བསམ་ཡས་གཙུག་ལག་ཁང་གི་ཉིས་ཐོག་ཏུ་དར་ཐང་ཆེན་པོ་གསུམ་བཞེངས་ཡོད་ཅེས་སྦ་བཞེད་གི་ནང་དུ་བོད་ཡིག་གིས་བྲིས་ཡོད་པ་མཐོང་སོང། འདིས་ཕྱི་རྒྱལ་གྱི་མཁས་པ་པཱ་ལི་དང་ཐུའུ་ཆི་གཉིས་ཀྱིས་བོད་ཀྱི་ཐང་ག་གི་འབྱུང་ཁུངས་དེ་རྒྱ་གར་གྱི་རས་བྲིས་རི་མོ་ལ་ཁུངས་ཐུག་པར་བཤད་པ་དེ་ལྟར་མིན་པར་བོད་ཀྱི་ཐང་ག་ནི་རྒྱ་ནག་གི་རི་མོ་ནས་འགྱུར་བ་དེ་ར་སྤྲོད་གསལ་བོ་བྱས་པ་ཞིག་རེད་ཅེས་ཁོང་གིས་དེབ་མི་ཉག་གི་བོད་བརྒྱུད་རི་མོ་ཟེར་བ་དེའི་ནང་དུ་བྲིས་ཡོད། བོད་ཀྱི་ཕྱོགས་ནས་ད་སྔ་འདིའི་སྐོར་ལ་རྩོད་ལན་འབྲི་མཁན་ཞིག་ནི་ཚང་དབང་དགེ་འདུན་བསྟན་པ་ལགས་ཡིན་ཞིང་ཁོང་གིས་བཤད་རྒྱུར། བོད་ཀྱི་ལོ་རྒྱུས་ཐོག་ཐང་ག་ཞེས་པའི་མིང་བྱུང་ཚུལ་དང་དེའི་གོ་དོན་གྱི་ཐད། ད་ཕན་ཆེད་དུ་ཞིབ་འཇུག་བྱས་ཏེ་འདི་ཡིན་གྱི་སྡོམ་ཚིག་བཀོད་པའི་དཔྱད་རྩོམ་ཞིག་བྱུང་མེད་པ་འདྲ། ཡིན་ནའང་ཉེ་སྔོན་བོད་རྒྱ་ཡིག་རིགས་གཉིས་ཆར་གྱི་རྩོམ་ཡིག་ཅི་རིགས་ཤིག་ལས་ཐང་ག་གི་གོ་དོན་གྱི་སྐོར་ལ་དཔྱད་པ་བྱས་ཡོད་པ་མང་དུ་མཆིས་ཤིང། དེ་དག་ལས་ཁག་ཅིག་ནི་ཐང་ག་ཞེས་པ་བོད་སྐད་ཡིན་པ་གཞིར་བཞག་གིས་བཤད་ཡོད་པ་དང། ཡང་ཁ་ཤས་ཀྱིས་རྒྱ་སྐད་ལས་བྱུང་བར་འདོད་པ་སོགས་ལྟ་ཚུལ་དུ་མ་ཞིག་བྱུང་འདུག། དེས་ན་ལྟ་ཚུལ་མི་མཐུན་པའི་གནས་ཚུལ་དེ་རྣམས་བྱུང་དོན་ནི་རང་རང་གི་གཞི་འཛིན་ས་གི་ཡིག་ཆའམ་ལོ་རྒྱུས་ཀྱི་ཡིག་ཚགས་ཁུངས་མི་འདྲ་བ་དག་ལ་བརྟེན་ནས་བྱུང་བ་ནི་སྨོས་མ་དགོས་པ་ཞིག་རེད་ཅེས་བཤད་དེ། ཕྱོགས་གཅིག་ནས་གོང་དུ་བཤད་པའི་དཀོན་མཆོག་བསྟན་འཛིན་དང་ཞེ་ཅིའི་ཧྲེང་གཉིས་ཀྱིས་ལུང་དྲངས་པའི་ཚིག་དེ་ལ་ཁུངས་བརྟན་པོ་ཞིག་མེད་པ་ནི་ལུང་འདྲེན་གྱི་ཚིག་དེ་སྦ་བཞེད་ཀྱི་དཔེ་ཆ་གི་ནང་གི་མ་ཚིག་ངོ་མ་ཞིག་མིན་པར་དེ་ནི་དཔེ་སྐྲུན་རྩོམ་སྒྲིག་པ་གིས་གཞུག་ནས་མཆན་བཏབ་པ་ཞིག་ཡིན་པ་དང། དེ་མིན་ད་དུང་སྦ་བཞེད་ཅེས་པའི་དཔེ་ཆ་དེ་ལ་མ་ཕྱི་ཁ་ཤས་ཡོད་པས་མ་ཡིག་གང་ཞིག་ལ་ཁུངས་གཏུགས་ན་ཁུངས་ལྡན་ཆགས་ཐུབ་མིན་སོགས་ཀྱི་སྐོར་ནས་རྒྱུ་མཚན་བགྲངས་ཏེ་ཐང་ག་ནི་ཡང་སྙིང་རྒྱ་སྐད་ཅིག་མིན་པར་བོད་སྐད་ཞིག་ཡིན་པའི་ཁུངས་སྐྱེལ་བྱས་ཡོད།